རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་འགོ་འཛུགས་རྒྱུ་ཡིན། ང་གེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་གཅིག་པའི་ཚེས་ཉེར་དགུ་དང། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པའི་ཚེས་བཅུ། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱེད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ནང་གི་སློབ་གྲྭའི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་གིས་བོད་ཀྱི་སློབ་མ་ཚོར་ཁྱིམ་དུ་ཟབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ཐད་ལྟ་རྟོག་བྱེད་བཞིན་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གེ་ཐོ་ནས་ཤིན་དེ་རིང་གི་གསར་འགྱུར་ཁག་བྱ་རྒྱུ་ཡིན། བོད་ནང་སློབ་གྲྭའི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་གིས་སློབ་མ་ཚོར་ཁྱིམ་དུ་ཟབ་སྦྱོང་རིགས་སྤྲོད་ཀྱི་ཡོད་མེད་ལ་ལྟ་རྟོག་བྱེད་ཀྱི་ཡོད་པ་རེད། ལོ་འདིའི་སྤྱི་ཟླ་དང་པོའི་ནང་དུ་རྒྱ་ནག་རྒྱལ་ཡོངས་ཀྱི་སློབ་གྲྭ་ཁག་ཏུ་དགུན་ཁའི་གུང་སེང་གཏོང་གི་ཡོད་ཀྱང་རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་ནས་བཟུང་སློབ་མའི་གུང་སེང་རིང་ཟབ་སྦྱོང་གང་བྱུང་གཉེར་མི་ཆོག་པའི་ཁྲིམས་ལུགས་བཟོས་ཡོད་པ་བཞིན། ལོ་འདིར་ཡང་བོད་ཀྱི་ས་གནས་ཁག་ཏུ། རྒྱ་ནག་གི་ཁྲིམས་དེ་ལག་བསྟར་གྱིས། བོད་ཀྱི་རྒྱལ་ས་ལྷ་ས་དང་བླ་བྲང། ཡུལ་ཤུལ་སོགས་སུ་ད་ལོའི་དགུན་ཁའི་གུང་སེང་རིང། རྒྱ་ནག་གཞུང་གི་ཆོག་མཆན་མེད་པར། སློབ་མ་རྣམས་ལ་ཚོགས་སྒེར་སུ་ཞིག་གིས་ཀྱང་ཟབ་སྦྱོང་སྤྲད་ཆོག་གི་མེད་པ་མ་ཟད། བོད་ཀྱི་དགོན་སྡེའི་གྲྭ་ཚང་ཁག་གིས་སློབ་མར་ཟབ་སྦྱོང་སྤྲོད་རྒྱུར་དམ་བསྒྲགས་ཤུགས་ཆེན་བྱེད་ཀྱི་ཡོད་པའི་སྐོར་བོད་ནང་གི་འབྲེལ་ཡོད་ཁག་ཅིག་གིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་བྱས་ཡོད་པ་རེད། འབྲེལ་ཡོད་བོད་མི་ཞིག་གིས་བོད་ཀྱི་རྒྱལ་ས་ལྷ་ས་རུ། དགུན་ཁའི་གུང་སེང་དང་བསྟུན་ནས་རྒྱ་ནག་གཞུང་ངོས་ནས་ཟབ་སྦྱོང་སྤྲོད་ས་བཀོད་སྒྲིག་བརྟན་པོ་བྱས་ཡོད་པ་ལས། སློབ་མ་དག་གི་ཕ་མ་དང་ནང་མིའི་འདོད་མོས་ལྟར་ཟབ་སྦྱོང་གང་ཡང་གཉེར་མི་ཆོག་པ་མ་ཟད། གཞུང་གི་ཆོག་མཆན་སྤྲད་ཡོད་པའི་ཟབ་སྦྱོང་སྤྲོད་ས་ཁག་ལས། དགོན་སྡེའི་གྲྭ་ཚང་ཁག་གཙོ་བྱས་པའི་རྒྱ་ནག་གཞུང་གི་ཆབ་སྲིད་དང་འགལ་བའི་མི་སྣ་རྣམས་ཟབ་སྦྱོང་ནང་ཞུགས་པར་དོ་དམ་ནན་མོ་བྱེད་ཀྱི་ཡོད་པའི་སྐོར་བརྗོད་བྱུང་ལ། ཡང་འབྲེལ་ཡོད་གཞན་ཞིག་གིས་ཡུལ་ཤུལ་སོགས་སུ་སློབ་མ་རྣམས་ཀྱི་གུང་སེང་སྐབས་སུ་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣ་མཚམས་རེར་ཁྱིམ་ཚང་རེ་རེར་ཡོང་སྟེ་སློབ་མ་རྣམས་ལ་ཁྱིམ་དུ་ཟབ་སྦྱོང་དང་ལས་ཀ་སོགས་ག་རེ་གཉེར་དུ་འཇུག་གི་ཡོད་མེད་ཐད་ལྟ་རྟོག་བྱེད་བཞིན་ཡོད་པའི་སྐོར་བརྗོད་ཡོད་པ་རེད་སྤྱི་ཟླ་དང་པོ་འགོ་བཙུགས་པ་དང་རྒྱ་ནག་སློབ་གསོའི་ལྷན་ཁང་ཟེར་བས་བརྡ་ཁྱབ་ཞིག་བཏང་སྟེ་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་དགུན་ཁའི་གུང་སེང་རིང་ས་གནས་ཁག་གི་ཁྲིམས་འཛིན་པའི་ཤུགས་སྣོན་གྱིས་སློབ་ཕྱིའི་ཟབ་སྦྱོང་ལ་ལྟ་བཤེར་དང་སྒྲིག་འགལ་ཟབ་སྦྱོང་ལ་ཞིབ་བཤེར་ནན་མོ་དང་ཐེར་འདོན་ཐག་གཅོད་དགོས་པའི་སྐོར་བརྗོད་ཡོད་ལ་ཡང་གོང་ཞུས་འབྲེལ་ཡོད་བོད་མི་ཞིག་གིས། དེ་སྔ་ཡིན་ན་བླ་བྲང་ཕྱོགས་སུ་དགུན་ཁའི་གུང་སེང་དང་འབྲེལ། ཚོགས་སྒེར་ཚང་མས་སློབ་མ་ཚོར་ཟབ་སྦྱོང་སྤྲོད་རྒྱུའི་ལུགས་སྲོལ་ཆེར་དར་ཡོད་ཀྱང། ད་ལྟ་གཞུང་གི་བཀོད་ཁྱབ་འོག་དེའི་རིགས་གང་ཡང་གཉེར་མི་ཆོག་པས། སློབ་གྲྭའི་ནང་བོད་ཡིག་སློབ་མི་ཆོག་པ་དང་གུང་སེང་སྐབས་སུ་བོད་ཡིག་གསབ་ཁྲིད་མི་ཆོག་པས། དངོས་གནས་བོད་མི་རིགས་ཀྱི་བྱིས་པ་ལོ་ཆུང་ཚོ་གང་ཡང་མི་ཤེས་མཁན་དང་རེ་བ་རྒྱག་ས་མེད་པ་ཞིག་ཏུ་གཏོང་གི་ཡོད་པའི་སྐོར་འབྲི་བཞིན་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་ནས་བཟུང་རྒྱ་ནག་གཞུང་གིས་སློབ་གྲྭའི་ཕྱི་ནས་སློབ་མར་ཟབ་སྦྱོང་སྤྲད་རྒྱུ་བཀག་འགོག་བྱས་རྗེས། ལོ་དེའི་སྤྱི་ཟླ་བཅུ་གཅིག་པའི་ནང་མཚོ་སྔོན་དང་མགོ་ལོག་ཕྱོགས་ནས་གུང་སེང་དང་འབྲེལ་བའི་སློབ་མར་བོད་ཡིག་གི་ཟབ་སྦྱོང་སྤྲད་མི་ཆོག་པའི་བཙན་བཀའ་བཏང་ཡོད་འདུག་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན། སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་མི་སྒེར་ངོས་ནས་སློབ་མ་བསྡུ་རུབ་ཀྱིས་བོད་ཀྱི་སྐད་ཡིག་ལ་སློབ་སྦྱོང་སྤྲད་པའི་རྐྱེན་གྱིས། ལྷ་ས་ཁུལ་དུ་དངུལ་ཆད་རྒྱ་སྒོར་ཁྲི་གཉིས་དང། དགེ་རྒན་གྱི་ལག་འཁྱེར་གཞུང་བཞེས་བཏང་བའི་གནས་ཚུལ་བྱུང་བ་སོགས་ཡོད་པ་དང། རྒྱ་ནག་གཞུང་གིས་ལོ་རེ་བཞིན་བོད་ནང་གི་སློབ་མ་རྣམས་ལ་བོད་ཡིག་སློབ་ཁྲིད་ཇེ་ཉུང་དུ་གཏོང་བ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་དགུ་པའི་ནང་དུ། རྒྱ་ནག་གཞུང་གིས་བོད་ནང་གི་རྔ་བ་ཁུལ་ཡོངས་ཀྱི། སློབ་གྲྭ་ཆུང་འབྲིང་ཁག་ཏུ་སློབ་ཚན་ཚང་མ་རྒྱ་ཡིག་ལ་བསྒྱུར་བ་དང། དཀར་མཛེས་ཁུལ་དུ་བོད་ཡིག་སློབ་གྲྭ་ཁག་གི་ནང་དུ་བོད་ཡིག་རྩ་བ་ནས་སློབ་ཁྲིད་བྱེད་ཀྱི་མེད་པ་སོགས་བཟོས་ཡོད་པ་རེད།

ཉེ་སྔོན་ཕྱི་ཟླ་བཅུ་གཅིག་པའི་ནང་སྔོན་འགྲོའི་འོས་འདེམས་བྱས་པའི་ཁྲོད་ཆབ་སྲིད་ཚོགས་པ་གསུམ་ལ་ཕམ་ཁ་བྱུང་བའི་རྗེས་ད་ལྟ་དངོས་གཞིའི་འོས་བསྡུའི་ཁྲོད་འབྲུག་ཡུལ་གྱི་མི་སེར་དམངས་གཙོའི་ཚོགས་པ་དང་རྟེན་འབྲེལ་ཚོགས་པ་གཉིས་ཀྱི་བར་རྒྱལ་ཕམ་རྩོད་དགོས་ཡོད་འདུག་ལ་འབྲུག་ཡུལ་གྱི་དཔལ་འབྱོར་གནས་སྟངས་ཛ་དྲག་གི་གནས་སུ་ཡོད་པ་དེ་ཐེངས་འདིའི་འོས་བསྡུའི་ཁྱབ་བསྒྲགས་ཀྱི་བརྗོད་གཞི་གཙོ་བོར་གྱུར་ཡོད་འདུག། ཉིན་ཤས་སྔོན་འབྲུག་ཡུལ་གྱི་མི་སེར་དམངས་གཙོའི་ཚོགས་པའི་དབུ་ཁྲིད་སྟོབས་རྒྱལ་ལགས་དང་འབྲུག་རྟེན་འབྲེལ་ཚོགས་པའི་དབུ་ཁྲིད་ཚེ་དབང་ལགས་གཉིས་ཀྱི་བར་འོས་བསྡུའི་རྩོད་གླེང་གནང་བའི་སྐབས་སུ་མི་སེར་དམངས་གཙོའི་ཚོགས་པའི་དབུ་ཁྲིད་སྟོབས་རྒྱལ་ལགས་ཀྱིས་གསུངས་དོན། ངེད་ཀྱི་མིང་འདོགས་པའི་དོགས་པ་ཡིན། དེ་སྔ་ར་མི་སེར་དམངས་གཙོ་ཚོགས་པ་གི་འབྲེལ་མི་ཚེ་ང་ཚང་གི་ཁོང་གིས་འབྲུག་ཡུལ་དཔལ་འབྱོར་ཡར་རྒྱས་གཏོང་རྒྱུའི་ཁས་ལེན་དམ་བཅའ་གནང་ཡོད་པ་རེད། ནས་ལོ་ངོ་ལྔ་གི་ནང་གི་གནང་ལུགས་དཔལ་འབྱོར

འགྲུལ་བཞུད་ཀྱིས་འོས་ཤོག་འཕེན་དུ་ཡོང་ཡོད་པ་དང་ཁོང་གིས་དྲང་བདེན་གྱི་སྒོ་ནས་རྒྱལ་ཁབ་དང་མི་སེར་ལ་སྲི་ཞུ་ལེགས་ཤོས་སྒྲུབ་མཁན་ཞིག་ལ་རེ་བ་བརྒྱབ་ནས་ཡོང་བ་ཡིན་ཞེས་གསུངས་འདུག་ཡང་ལོ་བཅོ་བརྒྱད་ཡིན་པའི་སྐལ་བཟང་ཆོས་སྒྲོན་ལགས་ཀྱིས་རང་གི་བསམ་བློ་དང་མཐུན་པའི་འོས་མིར་འོས་ཤོག་འཕེན་ཆེད་དུས་ཡུན་ཆུ་ཚོད་ལྔ་གི་རིང་ལ་རྐང་ཐང་ལ་འོས་འཕེན་ས་ཚིགས་སུ་ཡོང་བ་ཡིན་ཞེས་གསུངས་ཡོད་པ་སོགས་པར་དང་བཅས་པ་གནས་ཚུལ་ནང་བཀོད་འདུག།

འོན་ཀྱང་སྟབས་མ་ལེགས་པ་ཞིག་ལ་ངའི་འོས་ཤོག་འཕེན་ཡུལ་གྱི་ཁྱབ་ཁོངས་སུ་བུད་མེད་གཅིག་ཀྱང་མི་འདུག་འདིའི་དོན་དངོས་ཐོག་ང་ལ་བློ་ཕམ་ཆེན་པོ་བྱུང་ཡོད། སྤྱིར་ཆབ་སྲིད་ཚོགས་པ་གཉིས་ཀར་བུད་མེད་འོས་མི་གསུམ་རེ་བཅས་ཁྱོན་བསྡོམས་བུད་མེད་འོས་མི་དྲུག་ཡོད་པ་རེད། ངས་བུད་མེད་དྲུག་པོ་འདེམས་ཐོན་ཡོང་བའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་འདུག།

འབྲུག་ཡུལ་གྱི་འོས་ཤོག་འཕེན་མཁན་རྣམས་ཀྱི་སེམས་ཁྲལ་བྱེད་གཞི་ཆེ་ཤོས་ཁག་ནི་ཡུལ་དེར་གཞོན་སྐྱེས་ལས་མེད་ཀྱི་མི་འབོར་ཧ་ཅང་མང་བ་དང་ཡུལ་དེའི་ཤེས་ཡོན་ཅན་རྣམས་ཕྱིའི་རྒྱལ་ཁབ་ཁག་ཏུ་གཞིས་སྤོར་བྱེད་བཞིན་པ་དང་དཔལ་འབྱོར་གྱི་དཀའ་ངལ་བཅས་གཙོ་བོར་གྱུར་ཡོད་འདུག་འཛམ་གླིང་དངུལ་ཁང་གིས་འབྲུག་ཡུལ་ནང་གི་གཞོན་སྐྱེས་ལས་མེད་ཀྱི་མི་འབོར་དེ་བརྒྱ་ཆ་ཉི་ཤུ་རྩ་དགུ་ལ་སླེབས་ཡོད་སྐོར་དང་འདས་པའི་ལོ་ལྔའི་ནང་ཡུལ་དེའི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་བརྒྱ་ཆ་གཅིག་ཚེག་བདུན་ལས་བྱུང་མེད་སྐོར་བརྗོད་ཡོད་པ་རེད། འདས་པའི་ལོ་གཅིག་གི་རིང་འབྲུག་ཡུལ་ནང་ཕྱིར་སྐྱོད་མཐོང་མཆན་ཞུ་མཁན་མི་གྲངས་ཆིག་ཁྲི་ལྔ་སྟོང་ཙམ་བྱུང་ཡོད་པ་དང་དེས་འབྲུག་ཡུལ་གྱི་མི་འབོར་ཡོངས་ཀྱི་བརྒྱ་ཆ་གཉིས་ཙམ་ཟིན་ཡོད་འདུག།

ཉེ་སྔོན་ཕྱི་ཟླ་བཅུ་གཉིས་པའི་ནང་འབྲུག་ཡུལ་གྱི་རྒྱལ་བོ་འཇིགས་མེད་གེ་སར་རྣམ་རྒྱལ་ལགས་ཀྱིས་ཡུལ་དེའི་དཔལ་འབྱོར་གྱི་དཀའ་ངལ་ལ་གདོང་ལེན་ཆེད་རྒྱ་གར་བྱང་ཤར་མངའ་སྡེ་ཨ་སམ་གྱི་ས་འབྲེལ་ཆགས་ཡོད་པའི་འབྲུག་ཡུལ་གྱི་གྲོང་སྡེ་དགེ་ལེགས་ཕུག་ཞེས་པ་དེར་གྲོང་ཁྱེར་ཆེན་པོ་ཞིག་གསར་འཛུགས་ཀྱིས་ཕྱིའི་རྒྱལ་ཁབ་དག་གིས་མ་རྩ་འཛུགས་འཇོག་ཡོང་ཐབས་སུ་སོལ་རླངས་རྩ་བ་ནས་མེད་པའི་བཟོ་གྲྭ་འཛུགས་རྒྱུའི་འཆར་གཞི་གསལ་བསྒྲགས་གནང་ཡོད་པ་མ་ཟད་འབྲུག་ཡུལ་གྱི་རྒྱལ་བོས་རྒྱ་གར་གྱི་ཚོང་དོན་དཔོན་རིགས་མཐོ་གྲས་ཁག་ཅིག་ལ་མཇལ་འཕྲད་གནང་ཡོད་པ་དང་ཁོང་རྣམས་ཀྱིས་ལས་འཆར་དེའི་ཐོག་མ་རྩ་འཛུགས་རྒྱུར་རེ་བ་གནང་གི་ཡོད་འདུག་ད་རེས་ཀྱི་འབྲུག་རྒྱལ་ཡོངས་འོས་འདེམས་འདི་ནི་ཉིས་སྟོང་བརྒྱད་ལོར་སྲོལ་རྒྱུན་གྱི་རྒྱལ་བོའི་ལམ་ལུགས་ནས་གྲོས་ཚོགས་ལམ་ལུགས་ཀྱི་སྲིད་གཞུང་དུ་གྱུར་བ་ནས་བཟུང་རྒྱལ་ཡོངས་འོས་བསྡུ་ཐེངས་བཞི་པ་དེ་རེད། ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཆུ་ཚོད་བརྒྱ་དང་བརྒྱད་ཀྱི་ཞི་བདེ་ཞེས་པའི་ལས་འགུལ་གྱི་སྐུ་མགྲོན་གཙོ་བོར་ཕེབས་ཡོད་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གནས་ཚུལ་སྤེལ་བར། ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་སོ་གཅིག་ཉིན་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ནང་ཆོས་སློབ་གཉེར་ཁང་ཞེས་པའི་ཆོས་ཚོགས་ཀྱི་ཆུ་ཚོད་བརྒྱ་ར་བརྒྱད་ཀྱི་ཞི་བདེ་ཞེས་པའི་ལས་འགུལ་གྱི་སྐུ་མགྲོན་གཙོ་བོར་ཕེབས་འདུག་ལས་འགུལ་དེ་ནི་ནང་ཆོས་སློབ་གཉེར་ཁང་དེ་དང Institute Caminho do Meio གཉིས་ཟུང་འབྲེལ་གྱིས་གོ་སྒྲིག་བྱས་པ་ཞིག་ཡིན་འདུག། དེའི་དམིགས་ཡུལ་གཙོ་བོ་ནི་བསམ་བློའི་ཡར་རྒྱས་དང་སྤྱི་ཚོགས་བདེ་དོན་དང་ཁོར་ཡུག་བཅས་ལ་བསམ་གཞིགས་ཡོང་སླད་ཡིན་འདུག་སྐབས་དེར་སྤྱི་ཚོགས་དང་རིག་གཞུང་ཕྱི་ནས་ཆོས་ལུགས་ཕན་ཚུན་མཐུན་འབྲེལ། སྨོན་ལམ་གསུང་འདོན། ནང་ཆོས་ངོ་སྤྲོད། ཚོགས་པ་ཕན་ཚུན་བར་མཉམ་ལས་གནང་ཕྱོགས་བཅས་ཀྱི་ཐོག་གྲོས་མོལ་གནང་ཡོད་འདུག་སྐབས་དེར་ནང་བའི་ཆོས་རྒྱུད་དང་གྲུབ་མཐའ་འདྲ་མིན་གྱི་སྐུ་ཚབ་རྣམས་ཀྱང་ཚོགས་འདུ་དེར་ཕེབས་ནས་ནང་བསྟན་གྱིས་སྤྱི་ཚོགས་ལ་ཇི་ལྟར་འབྲེལ་འདྲིས་བྱེད་སྟངས་དང་གནད་དོན་སྣ་ཚོགས་ལ་ཇི་ལྟར་མཐུན་འགྱུར་བྱེད་སྟངས་སོགས་ཀྱི་སྐོར་ལ་གླེང་མོལ་གནང་ཡོད་ཅིང། དེ་དག་གི་དམིགས་ཡུལ་གཙོ་བོ་ནི་ཕན་ཚུན་བར་ལྟ་གྲུབ་དང་སྙིང་རྗེའི་ཐབས་ལམ་སྲ་བརྟན་དུ་གཏོང་ཐབས་དང་སྤྱི་ཚོགས་དང་ཁོར་ཡུག་གི་དཀའ་ངལ་ལ་གདོང་ལེན་བྱེད་པར་མཉམ་འབྲེལ་བྱེད་རྒྱུ་བཅས་ཡིན་འདུག། ལྷག་པར་དུ་ཞི་བདེ་དང་ཆོས་ལུགས་ཕན་ཚུན་བར་གྱི་བགྲོ་གླེང་བཅས་ཀྱི་སྐོར་ལ་གླེང་མོལ་གནང་སྐབས་འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་བདེ་སྒྲུབ་པའི་ཐུན་མོང་གི་དམིགས་ཡུལ་དེ་གསལ་བཏོན་གནང་འདུག་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་དང་ལྷན་དུ་སེ་ར་བྱེས་དགོན་པའི་དགེ་བཤེས་དགེ་འདུན་གྲགས་པ་ལགས་ཕེབས་ཡོད་འདུག་ཐའེ་ཝན་ནང་རྒྱལ་ཁབ་འདྲ་མིན་ནས་ཉམས་ཞིབ་པ་དང་མཁས་པ་སོགས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཀྱིས་གངས་ལྗོངས་གླེང་སྟེགས་ཆེན་མོ་ཞེས་པའི་བགྲོ་གླེང་ཞིག་ཚོགས་གཏན་འཁེལ་འདུག།

ཉམས་ཞིབ་པ་དང་མཁས་པ་བོད་དོན་རྒྱབ་སྐྱོར་བ་བཅས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཐོག་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་ཚུལ་སྐོར་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ཞིག་འཚོགས་གཏན་འཁེལ་འདུག་དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནས་ཁ་པར་བརྒྱུད། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་པར། ཁོ་རང་ཚོ་སོ་སོ་གིས་རྒྱ་ནག་དམར་པོ་གདུག་རྩུབ་གཞུང་གི་འོག་ལ་ཕྱི་གི་རྒྱལ་ཁབ་ཁག་ནང་བཙན་བྱོལ་དུ་ཕེབས་དགོས་པ་ཡིན་ན་ཡང་མ་འོངས་པར་སོ་སོ་གི་ལུང་པ་དང་རྐྱང་པ་ཡིན་ན་རང་དབང་དམངས་གཙོ་གཅིག་འགྲོ་ཐབས་གིས་ལྷ་གཞུང་རྒྱལ་སར་གི་སྡིངས་ཆ་གཅིག་འགྲོ་དང་དེ་ནི་ཡོང་སྡོད་པ་ཡིན་ཙང་ཚང་མ་མཉམ་དུ་འཛོམས་སྟེ་དེ་ནང་བཞིན་གི་ཚང་མ་སོ་སོ་གི་ཀྱི་ཚོགས་པ་དེ་བརྒྱུད་དེ་ནི་རྒྱ་ནག་རེད་དེ་ནང་བཞིན་གྱི་རྒྱ་ནག་གི་ནང་དང་ཕྱི་ལོགས་ཡང་གི་མི་མང་པོ་མཉམ་དུ་འབྲེལ་བ་ཡོད་པ་ཡིན་དེ་ཚོ་ཚུར་ལ་ལག་བསྟར་བྱེད་སྟངས་དེ་འདྲ་ཅིག་ཡིན་པ་དེ་མ་འོངས་པར་ལོ་ལ་འགའ་དེ་འདྲ་ཅིག་རུ་འགྲོ་པ་ཡིན་ན་ནི་ཨ་ནི་སྤྱི་ཡོངས་ནས་རྒྱ་ནག་ད་ལྟ་གི་གཅིག་དབང་ཆ་གཅིག་སྡུད་བྱེད་པའི་འཛམ་གླིང་ལ་གཅིག་འཚེ་བ་དང་ཉེན་ཁ་བཟོས་དེ་གི་གཞུང་དེ་གི་ཉེན་ཁ་དེ་མེད་པ་བཟོ་ཡག་གི་ཁེ་ཕན་དེ་འདྲ་ཅིག་ཡོད་པ་དེ་ཚོ་གི་ཁྱབ་བསྒྲགས་ཆེན་པོ་ཅིག་བཟོ་མི་ཚང་མ་གི་རྩོམ་ཡིག་འགྲོ་གི་རེད་རྩོམ་ཡིག་དེ་ཚོ་ཡང་ཐབས་ལམ་འདྲ་མིན་བརྒྱུད་དེ་མི་གཞན་དག་གི་ད་རྒྱ་ནག་ནང་ལ་དགོས་མཁན་དང་ཁོ་ཚོ་ལྟ་ཉན་ཡོད་མཁན་ཚོ་ལ་ཕར་འགྲེམ་སྤེལ་བྱེད་ཐུབ་ཡག་འབད་བརྩོན་དེ་འདྲ་གཅིག་གི་འོག་ལ་ཨ་ནི་རྒྱ་ནག་ཁོ་རང་གི་གང་ལ་གང་འཚམ་གི་གཉིད་སད་ཐོག་ཏུ་ཁོང་ཚོ་ལ་ཕན་ཐོགས་ཡག་གི་གཅིག་སྨན་རྫས་ཟེར་ན་འདྲ་སྨན་པ་བྱེད་ས་གི་གཙོ་བོ་དེ་དེ་འདྲ་གཅིག་རེད། ད་རེས་ཚོགས་འདུ་འདིའི་དམིགས་ཡུལ་གཙོ་བོ་ནི་ཐའེ་ཝན་གྱི་དམངས་གཙོའི་ཆབ་སྲིད་དང། བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་སོགས་ཀྱིས་མ་འོངས་པར་རྒྱ་ནག་དམངས་གཙོ་རྒྱལ་ཁབ་ཅིག་ལ་འགྲོ་ཐུབ་པའི་ཐུན་མོང་གི་གཞི་རྟེན་འཚོལ་རྒྱུ་ཙམ་མ་ཟད། དུས་རབས་གསར་པའི་འགྱུར་ལྡོག་ལ་མཉམ་རུབ་ཀྱིས་གདོང་ལེན་བྱ་ཕྱོགས་སོགས་ཀྱི་ཐད་གོ་བསྡུར་གནང་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་ཡོད། རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ལྷན་ཚོགས་དེའི་ཐོག་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་དང། བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ཉམས་ཞིབ་པ། དེ་བཞིན་ཨ་རི་དང་ཡོ་རོབ་སོགས་ནས་ཉམས་ཞིབ་པ་དང་དམངས་གཙོ་དོན་གཉེར་བ། མཁས་པ་སོགས་མཉམ་ཞུགས་གནང་གི་ཡོད་འདུག། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གིས་ཐོས་ཡིན། གཞུག་ནས་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་ཐོན་ལ་ཉེ་བའི་སྐབས་དང་བསྟུན་ནས། རྒྱ་ནག་གི་འཁོར་སྐར་ཞིག་ཐའེ་ཝན་གྱི་མཁའ་ཐོག་བརྒྱུད་པའི་དབང་གིས། ཐའེ་ཝན་མངའ་ཁོངས་སུ་མཁའ་ཐོག་གི་ཉེན་བརྡ་བཏང་ཡོད་པ་རེད། སྤྱི་ཟླ་དང་པའི་ཚེས་དགུ་ཉིན་སྦི་སྦི་སི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་གསར་འདེམས་ཐོན་ལ་ཉེ་བའི་སྐབས་དང་བསྟུན་ནས། རྒྱ་ནག་གིས་འཁོར་སྐར་ཞིག། ཐའེ་ཝན་ལྷོ་ཕྱོགས་ཀྱི་མཁའ་ཐོག་བརྒྱུད་ནས་འཕུར་དུ་བཅུག་ཡོད་འདུག་ལ། དེ་མ་ཐག་ཐའེ་ཝན་མི་མང་གི་ལག་འཁྱེར་ཁ་པར་སྟེང་དུ། བདེ་འཇགས་ལ་མཉམ་འཇོག་གནང་དགོས་པའི་ཉེན་བརྡ་བཏང་ཡོད་པ་རེད། ཐའེ་ཝན་རྒྱལ་སྲུང་ལས་ཁུངས་ཀྱིས། འཁོར་སྐར་དེ་ནི་ས་གནས་ཀྱི་དུས་ཚོད་བཅོ་ལྔ་དང་སྐར་མ་གསུམ་ཙམ་གྱི་སྟེང་དུ། རྒྱ་ནག་གི་སི་ཁྲོན་ཞིང་ཆེན་གྱི་ཞི་ཁྲང་འཁོར་སྐར་ལྟེ་གནས་ཟེར་བ་ནས་མཁའ་དབྱིངས་སུ་བཏང་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་འདུག་ལ། ཐའེ་ཝན་གྱིས་བདེ་འཇགས་ལ་མཉམ་འཇོག་གནང་དགོས་པའི་ཉེན་བརྡ་བཏང་བའི་དུས་སྐབས་ཙམ་དང་བསྟུན་ནས། རྒྱ་ནག་གི CCTV ཟེར་བའི་དམར་ཤོག་ཚོགས་པའི་བརྙན་འཕྲིན་ལས་ཁུངས་ཀྱིས་ཨེན་སི་ཏེན་ཕུར་བའི་རྟགས་ཅན་གྱི་རྟོག་ཞིབ་འཁོར་སྐར་མཁའ་དབྱིངས་སུ་བཏང་བའི་ལས་དོན་ཁག་བདེ་བླག་ངང་གྲུབ་ཡོད་ལུགས་བསྒྲགས་པ་རེད་ལ་རྒྱ་ནག་གིས་ནམ་རྒྱུན་ཐའེ་ཝན་ལ་བདག་དབང་ཡོད་ལུགས་བཤད་ནས་འཇིགས་སྐུལ་འདྲ་མིན་བྱེད་ཀྱི་ཡོད་པ་དང་འདྲ་བར་ཐེངས་འདིའི་ཐའེ་ཝན་གྱི་འདེམས་བསྐོར་ཡང་བར་ཆད་དང་ཐེ་ཇུས་བྱེད་ཀྱི་ཡོད་པ་ཞིག་ཡིན་འདུག་ལ་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས་ཐེངས་འདིའི་ཐའེ་ཝན་གྱི་འདེམས་བསྐོ་དེ་ནི་རྒྱ་ནག་དང་ཨ་རི་གཉིས་ཀྱི་འབྲེལ་ལམ་དང་འབྱུང་འགྱུར་ལ་འབྲེལ་བ་ཡོད་པ་ཞིག་ཡིན་པ་མ་ཟད། ཐའེ་ཝན་གྱིས་དམངས་གཙོ་དང་གཅིག་སྡུད་ལམ་ལུགས་བདམས་རྒྱུའི་ཐག་གཅོད་གལ་ཆེན་ཞིག་ཀྱང་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཨ་རིའི་མཚོ་དམག་གི་གྲུ་གཟིངས་ཀྱི་ལས་བྱེད་པ་ཝུན་ཧན་ཟེར་བ་ཞིག་གིས་ཨ་རིའི་གསང་བའི་དམག་དོན་གནས་ཚུལ་གྱི་པར་རིས་ཁག་ཅིག་རྒྱ་ནག་གི་གསང་བའི་ལས་བྱེད་པ་ཞིག་གི་ལག་ནས་ཨ་སྒོར་ཁྲི་གཅིག་དང་ལྔ་སྟོང་ལྷག་བླངས་ནས་མཁོ་སྤྲོད་བྱས་ཡོད་པའི་ནག་ཉེས་ར་སྤྲོད་བྱུང་སྟེ། སྤྱི་ཟླ་དང་པའི་ཚེས་བརྒྱད་རེས་གཟའ་ཟླ་བའི་ཉིན། ཝུན་ཧང་ཟེར་བར་ཟླ་བ་ཉེར་བདུན་རིང་གི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད་ལ་ཁོ་ནི་ཨ་མེ་རི་ཀའི་མངའ་སྡེ་ཁ་ལི་ཧྥོར་ནི་ཡའི་ཝེན་ཁྲུ་ར་མཚོ་དམག་དམག་སྒར་གྱི་ལས་བྱེད་པ་ཞིག་ཡིན་པ་དང། ཁོ་རང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་བའི་ནང་ཨ་རིའི་དམག་དཔུང་གིས་རྒྱ་ནག་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་དམག་སྦྱོང་བྱེད་པའི་འཆར་འགོད་དང་དམག་དོན་བཀོད་འདོམས་གློག་གི་འཆར་འགོད་དང་ཉི་ཧོང་གི་ཨོ་ཁི་ན་བ་མངའ་སྡེའི་ཨ་རིའི་དམག་སྒར་གྱི་ཕྱོགས་སྟོན་སྒྲིག་འཛུགས་ཀྱི་འཆར་བཀོད་བཅས་རྒྱ་ནག་གི་གསང་བའི་མི་སྣ་ཞིག་ལ་བཏང་བའི་ཁས་ལེན་བྱས་ཡོད་ཀྱང། ཟླ་འདིའི་སྤྱི་ཚེས་དགུའམ་རེས་གཟའ་མིག་དམར་ཉིན། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མོ་ནིན་ཟེར་བས་གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་ཞིབ་ཕྲ་ཤེས་རྟོགས་མེད་ཚུལ་བཤད་པ་དང། ཨ་རིའི་ཕྱོགས་ནས་རྒྱ་ནག་གི་སོ་བ་ཞེས་རྫུན་གཏམ་ཡང་ཡང་སྤེལ་གྱི་ཡོད་ཀྱང་རྒྱ་ནག་ལ་ངོ་ལོག་ཟིང་འཁྲུག་སློང་རྒྱུའི་གསང་ཞིབ་ཀྱི་ལས་དོན་རྒྱ་ཆེན་པོ་ཞིག་འགོ་འཛུགས་བྱ་རྒྱུ་ཡིན་པས་ཡོངས་གྲགས་གསལ་བསྒྲགས་བྱེད་ཀྱི་ཡོད་པ་དེ་ནི། ཉེས་ཁྲིམས་ཡིན་ཚུལ་བརྗོད་ཡོད་པ་རེད། ཉེ་བའི་ལོ་ཤས་ནང་རྒྱལ་ཁབ་ཀྱི་བདེ་འཇགས་དང། ཚོང་ལས་བཀག་སྡོམ། ཏོག་དབྱིབས་རིམས་ནད། ཐའེ་ཝན་སོགས་ཐེ་བའི་གནད་དོན་སྣ་ཚོགས་ཀྱི་ཐོག་ནས། ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་དེ་ཛ་ཇེ་དྲག་ཏུ་སོང་ཡོད་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ནང། ཨ་རིའི་གྲོང་ཁྱེར་སན་ཧྥྲན་སིས་ཀོ་རུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང། ཨ་རིའི་སྲིད་འཛིན་སྦེ་ཌེན་གཉིས་ཀྱི་བར་ཚོགས་འདུ་ཞིག་འཚོགས་ཡོད་པ་དེས། རྒྱ་ནག་དང་ཨ་རིའི་བར་དུ་བྱུང་བའི་ཛ་དྲག་གི་གནས་སྟངས་དེ་ཅུང་ཙམ་ཞི་འཇམ་དུ་གཏོང་བར་ཕན་ཐོགས་ཡོད་པའི་སྐོར་བཤད་ཡོད་པ་རེད། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གིས་བརྩམས་པའི། ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་གསུམ་པ། ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པ་དང། ལྷ་འབྲུམ་ཞེས་པའི་དུམ་བུ་གཉིས་པ་དེ་རྡོ་རྗེ་མཚོས་རྒྱང་སྲིང་ཞུ་བ་ཞིག་ལ་གསན་རོགས་གནང། གསན་མཁན་རྣམ་པ་སྐུ་ཁམས་བཟང། ད་གོང་ནས་ངོ་སྤྲོད་བྱས་པའི་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་ང་ཚོས་ལྷ་འབྲུམ་གླེང་བའི་སྐབས་གང་གླེང་གི་ཡོད་དམ་ཞེས་པའི་ཚན་པ་གསུམ་པ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་དྲུག་པ་དང་ལྷ་འབྲུམ་ཞེས་པའི་དུམ་བུ་གཉིས་པ་དེ་རྩོམ་པ་པོ་ཁོང་གིས་ངོ་སྤྲོད་གནང་དོན།

ཐ་ན་གང་ཞིག་ཁོང་ཁྲོ་ཧ་ཅང་ཆེན་པོ་བྱུང་ཡོད་ཅེས་བཀོད་ཡོད། ཀུན་གཟིགས་པཎ་ཆེན་སྐུ་འཁྲུངས་ལྔ་བ་མཆོག་གིས་ལྷ་འགྲིམ་ལ་འཛེམ་ཟོན་ཟེར་བའི་རྒྱུ་མཚན་ཐོག་ནས་ཕུད་མེད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་དོན། དུས་ལ། ཁང་ཞི་ཧུང་ཏི་ཧའེ་དབྱིན་ཝུ་ཧྲན་གོས་ཕམ་པའི་ཅི་ཧན་ཝུ་ཧྲི་ཏཱ་ལའི་བླ་མ 望达赖喇嘛派藏蒙大军། ཏག་ཏག་རེད་གོང་མ་ཁང་ཤིས་ཀྱིས་ད་དུང་ཝུའུ་སན་གོའི་གིས་ངོ་ལོག་རྒྱབ་གཏོད་བྱས་པའི་དབང་གིས་གོང་ས་ལྔ་པ་མཆོག་ལ་ཕྱག་བྲིས་ཤིག་ཕུལ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་སོག་དམག་དཔུང་མངགས་གཏོང་རོགས་སྐྱོར་ཡོང་བའི་རེ་སྐུལ་བྱས་ཞེས་བཀོད་ཡོད་འོན་ཀྱང་ལྗགས་ལན་འབྱོར་བའི་ནང་ཧ་ཅང་ཁ་གསལ་ཡོད་པ་སྟེ། བོད་སོག་གི་དམག་དཔུང་ལ་རྒྱ་ཡུལ་གྱི་ཚ་བའི་གནམ་གཤིས་འཕྲོད་ཀྱི་མེད་པ་མ་ཟད་ལྷ་འབྲུམ་གྱི་ནད་ལ་འགོག་མི་ཐུབ་པར་བརྟེན་ཕྱག་རོགས་ཞུ་ཁག་པོ་ཆགས་ཀྱི་འདུག་ཅེས་གསུངས་ཡོད། དོན་དངོས་ཐོག་སྐབས་དེ་དུས་ཀྱི་ལོ་རྒྱུས་ལ་རྒྱུས་མངའ་ཡོད་ན་ཤེས་རྟོགས་ཐུབ་རྒྱུར་སྐབས་དེ་དུས་གོང་མ་ཁང་ཤིས་དང་འཛིང་ཐུབ་མཁན་ཞིག་དང་ཐ་ན་ཁང་ཤིས་ངོ་མས་དངོས་སུ་དམག་ཐེངས་གསུམ་མི་འདྲེན་ཀ་མེད་ཐུག་པ་དང། སེམས་ནང་གི་ན་ཟུག་ཆེ་ཤོས་ལ་ངོས་འཛིན་བྱས་པའི་སོག་པོའི་རྒྱལ་པོ་དགའ་ལྡན་ནི་ཏག་ཏག་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པའི་རི་བོ་དགེ་ལུགས་ཀྱི་གལ་ཆེར་ཞུ་བའི་དབེན་ས་རིན་པོ་ཆེའི་ཡང་སྲིད་རེད། དགུང་ལོ་དགུ་ལ་ཕེབས་སྐབས་ལྷ་སར་ཕེབས་པ་དང་གོང་ས་ལྔ་པ་མཆོག་གི་སྐུ་མདུན་དུ་ལོ་ངོ་བཅུ་ལྷག་ཙམ་བཞུགས་མྱོང་ཡོད་ལ། རྗེས་སུ་སྐྱ་སར་བབས་ནས་ཇུན་གར་བའི་ཆོས་སྲིད་གཉིས་ཀྱི་དབང་ཆ་ལྡན་པའི་རྒྱལ་པོ་ཆགས་ཏེ་མན་ཇུ་ཆིང་དང་དམག་འཐབ་བྱེད་ཕོད་མཁན་ཞིག་དང་མན་ཇུ་ཆིང་གི་དབང་ཤུགས་ནུབ་ངོས་ནས་ཡོང་རྒྱུར་འགོག་ཐབས་ཟེར་བར་སྟོབས་ཤུགས་འབད་འཐབ་བྱས་པ་མ་ཟད། ད་དུང་བོད་ཀྱི་རི་བོ་དགེ་ལུགས་པའི་དབུ་ཁྲིད་ཀྱི་རིམ་པ་ཟེར་བ་དང་འབྲེལ་བ་དམ་ཟབ་རྒྱུན་འཁྱོངས་གནང་ཡོད། ཡང་གོང་ས་ལྔ་བ་མཆོག་དང་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་ལྔ་བ་རྣམ་གཉིས་ཀྱིས་ཐེངས་མང་ཚིག་སྙན་པོའི་ཐོག་ནས་ཞལ་བཞེས་མ་གནང་བ་འདི་དོན་དངོས་ཐོག་མངོན་གསལ་དོད་པའི་ཁང་ཞིས་ཀྱི་ཀུན་སློང་ལ་རྟོག་ཞིབ་གནང་བ་ལས་དགའ་ལྡན་དང་འབྲེལ་བ་གཅོད་གནང་འདོད་མེད་པ་རེད། ལྷ་འབྲུམ་ཕོག་མེད་པ་ཞེས་གསུངས་པ་འདི་ཡང་དངོས་ཡོད་གནས་ཚུལ་ཡིན་པ་སྨོས་མེད་རེད། ཡང་དེ་ནས་གོང་མ་ཡུང་ཀྲིན་གྱིས། ཀརྨ་སྐུ་ཕྲེང་བཅུ་གཉིས་པ་པེ་ཅིན་དུ་གདན་ཞུ་བྱས་ཡོད། དེའི་དམིགས་ཡུལ་ནི་བཀའ་བརྒྱུད་ལ་རྒྱབ་སྐྱོར་བྱས་ཏེ་དགེ་ལུགས་པ་གནོན་པའི་ཆེད་དུ་ཡིན་ནམ་ཡང་ན་འདི་ལྟ་བུའི་བསམ་བློ་ཡོད་སྲིད་པ་རེད། གང་ལྟར་བཀའ་བརྒྱུད་དང་དགེ་ལུགས་ཕན་ཚུན་དེ་སྔ་ལོ་ངོ་ཉིས་བརྒྱ་ནས་སུམ་བརྒྱའི་རིང་འཐབ་རྩོད་བྱས་མྱོང་ཡོད། འོན་ཀྱང་དགུང་ལོ་གཞོན་པའི་ཀརྨ་སྐུ་འཕྲེང་བཅུ་གཉིས་པ་ལན་ཀྲོའུ་བརྒྱུད་ཕེབས་སྐབས་ལྷ་འབྲུམ་མྱོང་སྟེ་དགོངས་པ་རྫོགས་པ་དང་ལྷན་དུ་ཡོད་པའི་ཞྭ་དམར་བ་སྐུ་འཕྲེང་བརྒྱད་པ་ཡང་ལྷ་འབྲུམ་མྱོང་ནས་དགོངས་པ་རྫོགས་ཡོད་དོན་དངོས་ཐོག་རྒྱ་ནག་གི་གོང་མ་ཚོས་ད་དུང་མཐོ་སྒང་བོད་ཀྱི་སྲིད་སྐྱོང་དང་བླ་མ་མཐོ་གྲས་དཔོན་རིགས་མཐོ་གྲས་སོགས་གདན་ཞུ་བྱས་ཡོད་ཀྱང་མང་ཆེ་བས་ཚིག་སྙན་པོའི་ཐོག་ནས་ཞལ་བཞེས་གནང་མེད།

ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་འཕྲེང་དྲུག་པར་ཕྱག་བྲིས་ཐེངས་མང་ཕུལ་ཏེ་ཡང་ནས་ཡང་དུ་པེ་ཅིན་ལ་གདན་ཞུ་བྱས་ཡོད་ལ། གསེར་དངུལ་དར་གོས་ཀྱི་འབུལ་བ་མང་པོ་ཕུལ་ཡོད་པ་ངེས་པ་རེད། དཔེར་ན་ཐེངས་ཤིག་གདན་ཞུའི་ཕྱག་བྲིས་མཉམ་དུ་ཕྱག་རྟགས་ཕུལ་བའི་ནང་རྩ་ཆེའི་རྡོ་གི་རིགས་སྔོན་པོ་ལས་བཟོས་པའི་སྟོན་པ་སངས་རྒྱས་ཀྱི་སྐུ་བརྙན་དང་ཚོན་མདོག་སྣ་ལྔའི་དར་ཚོན། གཙུག་ཏོར། རྒྱན་རིགས་སྣེ་གདུགས། ཚོན་མདོག་ནག་པོའི་སྲམ་གྱི་སྟོད་གོས་རིང་པོ། བྱི་རུ། གཡང་ཊི། ཆུ་ཤེལ་ཡོ་བྱད་གལ་ཆེན་མང་པོ་ཡོད། ཐ་ན་ཚ་ཡུལ་གྱི་ས་ཆ་རི་ཧི་ལ་སྔོན་ནས་བཀྲ་ཤིས་ལྷུན་པོར་དཔེ་བལྟས་ཏེ་ཁང་བ་གསར་རྒྱག་བྱས་ཤིང། རང་ཉིད་ལོ་བདུན་ཅུར་སླེབས་པའི་སྐྱེས་སྐར་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གིས་རྟེན་འབྲེལ་ཞུ་གནང་རྒྱུའི་རེ་བ་ཞུས་ཡོད་འདུག། དེའི་སྔོན་ལ་ཁོང་གི་ལོ་ངོ་དྲུག་ཅུའི་སྐྱེས་སྐར་བཏང་སྐབས་རི་ཧི་ལ་ཕོ་བྲང་པོ་ཏཱ་ལར་དཔེ་བལྟས་ནས་ཁང་པ་ཞིག་བརྒྱབ་ཡོད། ད་དུང་གདན་ཞུའི་ཕྱག་བྲིས་ཡང་ནས་ཡང་དུ་ཕུལ་བའི་ནང་སྐྱོ་སྣང་སྐྱེ་བ་བཞིན་བྲིས་པར་ང་རང་ལོ་བདུན་ཅུར་སླེབས་སོང་ཚེ་འདིར་བཀའ་དྲིན་དང་གཟི་བརྗིད་ཆེ་ཤོས་ཚོར་བ་ནི་ཁྱེད་དང་མཇལ་རྒྱུ་དེ་ཡིན་ཟེར་བ་དང་གུས་པས་དུས་ཚོད་དམ་འཛིན་ངང་བོད་སྐད་སྦྱོང་གི་ཡོད། དུས་ཐོག་ལ་གུས་པས་རྒྱལ་བློན་མངགས་གཏོང་བྱས་ཏེ་ཕེབས་བསུ་ཞུ་རྒྱུ་ཡིན། ཁྱེད་དང་མཇལ་ན་ཆོས་སྲིད་ཀྱི་དོན་ཆེན་ཐོག་བཀའ་མོལ་ལྷུག་པོ་ཞུ་རྒྱུ་དང་གུས་པར་པཎ་ཆེན་ཨེར་ཏི་ནི་ཕྱི་སྡོད་ཀྱི་བྱམས་བརྩེའི་ཞལ་རས་འདི་མཇལ་ཐུབ་ན་བསོད་ནམས་བརྗོད་ཀྱིས་མི་ལང་བ་ཐོབ་རྒྱུ་རེད་ཅེས་བཀོད་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་དོན།

ཐེངས་མང་ཞལ་བཞེས་གནང་མེད་པའི་ཀུན་གཟིགས་པཎ་ཆེན་རིན་པོ་ཆེས་སྐུ་འཁོར་གྱི་མི་སྣའི་བསམ་ཚུལ་དྲིས་གནང་ཡོད། པེ་ཅིང་གི་ཕྱག་རྟགས་ཐོབ་པའི་སྐྱ་སེར་དཔོན་རིགས་ཁ་ཤས་ཀྱིས་ཕྱོགས་གཅིག་ནས་སེམས་གསོ་དང། ཡང་ཕྱོགས་གཞན་ཞིག་ནས་སྐུལ་འདེད་ངང་ལན་འདེབས་བྱས་པར། ཕྱོགས་གཅིག་ནས་རྒྱ་ཡུལ་གྱི་གནམ་གཤིས་ཚ་བ་ཆེན་པོ་ཡོད་པ་དང། ལྷ་འབྲུམ་ཕོག་སླ་བས་ལུས་པོར་གནོད་པ་ཡོད་རུང

གྲྭ་མང་གི་བསམ་ཚུལ་དྲག་པོའི་ཐོག་རྟག་ཏུ་དགོན་པ་ནས་གནས་སྐབས་བཞུགས་གནས་སྤར་བ་གནང་གི་ཡོད། དེ་ནི་མཐོ་སྒང་བོད་ཀྱི་ལོ་རྒྱུས་མཁས་དབང་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་ལགས་ཀྱི་ཕྱག་དེབ་ལས་ལྟ་ཀློག་ཐུབ་ཀྱི་ཡོད། པཎ་ཆེན་སྐུ་འཕྲེང་དྲུག་པའི་རྣམ་ཐར་ནང་ཁོང་གི་བཀའ་མོལ་ཚིག་ཐོར་བཀོད་ཡོད་པ་སྟེ།